ངོ་ཚ་ཁྲེལ་ཡོད་དང། མཚུངས་ལྡན་འགྲོགས་པའི་སྟོབས་ཀྱིས་ཁོ་དགེ་བ་བཞག་པ་རེད། བྱས་ཙང། དེ་མཚུངས་ལྡན་གྱི་དགེ་བ་ཡིན། བྱ་བ་ལ་སོགས་ཀུན་སློང་བས་སོ། དེ་ནི། དགེ་བའི་སེམས་ཀྱིས་ཀུན་ནས་བསླངས་པའི་དེ་ནི། ལུས་ཀྱི་བྱ་བ་དང་ངག་གི་བྱ་བ་དེ་ཚོ། ཀུན་སློང་གི་དགེ་བ་ཡིན། ཀུན་སློང་དགེ་བའི་རྒྱུར་བཞག་པ་རེད། ད་འདི་འདྲ་ཡིན་ལ།

ད། དགེ་སེམས་ཀྱིས་ཀུན་ནས་བསླངས་པའི་དེ་ནི་ལུས་ངག་གི་ལས་ཚོ། ཀུན་སློང་གི་དགེ་བ་ཡིན། བྱ་བ་ལ་སོགས་ཀུན་སློང་བས་ཏེ། འོ་དེའི་ཚུལ་བཞིན་ནོ། བཟློག་པ་མི་དགེ་ཟེར་དུས། ལྡོག་ཕྱོགས་ནས་སྡིག་པ་མི་དགེ་བ་དེ་ལ་བཞི་དུས་སུ་བ་ཡ་བ་ཡང། ག་རེ། དོན་དམ་པའི་མི་དགེ་བ། ངོ་བོ་ཉིད་ཀྱི་མི་དགེ་བ་མཚུངས་ལྡན་གྱི་མི་དགེ་བ། ཀུན་སློང་གི་མི་དགེ་བ་ཟེར་འདི་བཞི་བཞག།

པགས་པ་ཞུ་ཨ་ངས་དམ་པས་དེ་ནི་འདིར་འདིར་འདིར་འབད་དུ་གསུང་བ་ནི་ཕྱག་དེ་ངས་བཙུགས་གཙོང་ཁོག་ཨ་སོང་ཨོ་དེ་དེ་ལ་བསམ་གཏོང་ངས་ཨོ་ད་དེ་ཅི་དེ་དེ་ནི། དེ་ཅི་དེ་རྒྱུ་ཡི་ཀུན་སློང་ཟེར་གྱི་རེད། རྒྱུ་ཡི་ཀུན་སློང་དུས་ཀྱི་ཀུན་སློང་གཉིས་ཀྱི་རྒྱུ་ཡི་ཀུན་སློང་དེ་དེ་ནི། ད་ཐོག་མ། བྱ་བ་དེ་ལ་མ་འཇུག་པའི་གོང་ལ་དེ་ནི་ཡོད་དགོས་མཁན་གྱི་ཀུན་སློང་དེ་ལ་ཟེར་གྱི་ཡོད། དུས་ཀྱི་ཀུན་སློང་ཟེར་གྱི་ཡོད་བྱ་བ་དེ་དངོས་སུ་ཞུགས་དུས་ག་ལ་དུས་མཉམ་དུ་ཡོད་མཁན་ཀུན་སློང་དེ་ལ་དུས་ཀྱི་ཀུན་སློང་ཟེར་གྱི་ཡོད།

རབ་ཏུ་འཇུག་བྱེད་ཡིན་གྱི་མཐོང་སྤང་དེ་ལ་ནི། རྗེས་སུ་འཇུག་བྱེད་མ་རེད། རྒྱུའི་ཀུན་སློང་མ་གཏོགས་དུས་ཀྱི་ཀུན་སློང་ཡོད་མ་རེད། མཐོང་བས་སྤང་བྱའི་རྣམ་ཤེས་ནི་རབ་ཏུ་འཇུག་བྱེད་ཡིན། ཨོ་ཐུགས་རྗེ། ཡིད་ནི་བསྒོམ་པས་སྤང་བྱ་གཉིས་ཀ་ཡིན། འདུག་གོ། དེ་ནི། དེ་ནི་ཁ་ས། ཡིད་ཀྱི་རྣམ་ཤེས་དེ་ནི་སྒོམ་སྤང་ཡིན་མཁན་དེ་ལ།

ཀུན་སློང་ལ་བཞག་གི་རེད་བས་ན་ཀུན་སློང་ལ་བཞག་གི་རེད་ཀུན་སློང་གི་བཞག་གི་རེད་དེ། དེ། རྒྱུ་ཡི་ཀུན་སློང་ཡོད་མ་རེད། དུས་ཀྱི་ཀུན་སློང་མ་གཏོགས། ད་དེ་ལ་བསམ་བཏང་ན་འགྲིག་གི་རེད་དེ་ལས་སླ་པོ་བྱས་ནས། ཁོ་དེ་དབང་པོའི་རྣམ་པ་མིག་གི་ཤེས་པ་དེར་ཀུན་སློང་ག་འདྲ་བཞག་དགོས་ཡིན་ན་བསམ་པ་ན། དེ་སེམས་ཅན་གསོད་མཁན་ཞིག་ཡིན་ན་སེམས་ཅན་དེ་ནི་གསོད་པའི་གནས་སྐབས་ལ་དེ་ནི་འདི་དེ་མིག་གིས་བལྟ་དགོས་རེད་པ། ཨ་ནི་བས་པ་རེད་དེ་བྱས་ཅི་བྱས་ཅི་ཉེས་ཅི་ཨ་སི་ལྷོ་ནི་ཨ་ནི། བི་གས་དེ་སོགས་དེ་ནི།

རབ་ཏུ་འཇུག་བྱེད་དང་རྗེས་སུ་འཇུག་བྱེད་གཉིས་ཏེ། དེ་ནི། མཐོང་སྤང་གི་རྣམ་ཤེས་དེ་ལ། རབ་ཏུ་འཇུག་བྱེད་མ་གཏོགས་རྗེས་སུ་འཇུག་བྱེད་དེ་མེད། ཞེས་འདུག་ད་གཅིག་ཅེས། སྒོམ་སྤང་གི་ནང་ཡིད་ཀྱི་རྣམ་པར་ཤེས་པ་དེ་ལ་རེ་བ་དང། རྣམ་ཤེས་དྲུག་གི་ནང་ནས་ཡིད་ཀྱི་རྣམ་པར་ཤེས་པ་དེ་ཁ་ཁ་ཟུར་ཟུར་དུ་བཤད་སོང་བ། ཡིད་ཀྱི་རྣམ་པ་བཞི་པ་དེ་ལ། སྒོམ་སྤང་ཡིན་མཁན་ཡོད་རེ་བ། སྒོམ་སྤང་ཡིན་མཁན་དེ་ལ།

རྒྱུ་ཡི་ཀུན་སློང་དེ་ནི་ལུང་མ་བསྟན་ཡིན་ན་དུས་ཀྱི་ཀུན་སློང་དེ་ནི་ལུང་མ་བསྟན་ཡིན་རྒྱུ་རེད། རབ་ཏུ་འཇུག་བྱེད་དགེ་སོགས་ལས། རྗེས་འཇུག་བྱེད་ཀྱང་རྣམ་གསུམ་འགྱུར་རོ་གསུངས་འདུག་ག། གསུམ་པོ་དེ་ཡོང་གི་རེད་དེ་སྤྱིར་བཏང་ཡིན། དམིགས་བསལ་ཡོད། དམིགས་བསལ་ག་རེ་རེད་ཟེར་ན། དེ་འདྲ་གསུངས་འདུག་ཨ།

ཇི་ལྟར་དེ་ལྟར་གོང་མ་གི་བཤད་པ་ཚོ་དེ་ཏོག་ཚ་པོ་ཡོད་རེད། དེ་དབུ་མ་ཐལ་འགྱུར་བ་ལྟ་བ་དེ་བཤད་སོང་ན་ང་ཚོ་གོ་རྒྱུ་ཐུག་རེད་མོད་དེ་ནི་ཨ་ལས་ཁག་པོ་ཞེ་དྲག་ཁོག་ཁོག་ཏུ་འོང་ཟེར་ན་དེ། དེ། བག་པོ་ཞེ་དྲག་ཕར་བབས་ཕར་ཕྱིན་པ་རེད་བ། དེ་ང་རང་ལྟར་ཚད་ཀྱིས་དཔག་པ་ཡིན་ན་བྱེ་བྲག་སྨྲ་བ་དེ་ང་ཚོ་བློ་ལ་བབས་ཀྱི་ཡོད་རེད་ད། དེ་ཁོ་ན་བྱེ་བྲག་སྨྲ་བ་ཁོ་ན་ཁར་ཁར་དུ། མཐོང་ཚོད་རེད་པས་ཏག་ཏག་ཏག་ཏག་བཤད་ཀྱི་ཡོད་རེད་བ། དེ་ཐ་སྙད་པ་ཞིག་འདུག་པས་ཨུ་ཚུགས་ཆེར་མ་འཆང་གི་ཡོད་མ་རེད།

རྣམ་པར་རིག་བྱེད་མ་ཡིན་པའི་གཟུགས་དེ་ལ་གསུམ་ཡོད་ཞེས་ལབ་པ་རེད། གསུམ་པོ་དེ་ག་རེ་ཟེར་ན། སྡོམ་དང་སྡོམ་པ་མིན་ཞེས་བྱ་ཟེར་བས་ཏེ། ག་རེ། སྡོམ་པ། སྡོམ་མིན། བར་མ་ཟེར་འདུག་ག། སྡོམ་པ་སྡོམ་མིན་བར་མ། སྡོམ་པ་ཟེར་དུས་ག་ལ་དེ་ན། སོ་ཐར་གྱི་སྡོམ་པ། དེ་ནས་བསམ་གཏན་གྱི་སྡོམ་པ། ཟག་མེད་ཀྱི་སྡོམ་པ་བཅས་པའི་སྡོམ་པ་རེད་བ། སྡོམ་པ་ཟེར་མཁན་དེ་གཉིས་ལ་ད་ལྟ་སྐྱོང་བ་དང་བཅས་གོ་ཐུགས་སུ་མ་ཆེ་ན། སྡོམ་དང། སྡོམ་མིན་ཟེར་སྐབས་སྡོམ་མིན་ཟེར་མཁན་དེ། དེ་འདི་སྐད་བརྗོད། དཔེར་ན། ག་རེ་དང། ཤན་པ་དང། བྱ་པ་དང། ཕག་གསོ་བ་ཚོང་རྒྱུར་ཡོད་གསོ་གི་ཡོད་རེད་བ། ཤེས་དང་ནི་མོས་དང་ངའི་མི་ཚེ་གི་འཚོ་བ་དེ། ཤན་པ་བྱས་ནས་ངའི་འཚོ་བ་སྐྱེལ་གྱི་ཡིན། དང་པོ་ནས།